རྒྱུ་ཅ་ལག་གཉེན་གཉེན་ཚན་རྒྱུ་ནོར་ལོངས་སྤྱོད་ག་འདྲ་འདྲ་པོ་ཞིག་གསོག་ནི་འཇིག་རྟེན་གང་ན་མིག་གིས་མཐོང་ལག་ཟིན་ངེས་ཅིག་ཡིན་བསམ་པའི་དཔེར། ཕུན་ཚོགས་ལོངས་སྤྱོད་ལ་དཔེ་ཞེན་བསྡད་པ་ག་འདྲ་འདྲ་པོ་ཞིག་ཡོད་ན་ཡང་ཁོ་པ་རུག་ཅིག་མེད་པར་འགྲོ་ཡ་ཅིག་མ་གཏོགས་གཏན་དུ་ཕན་པ་ཞིག་རྩ་བ་ཉིད་ནས་རང་གཞན་གཉིས་ཅག་ལ་ཕན་པ་བྱས་ན་ཁོ་གཏན་དུ་སྡོད་ཡ་ཅིག་རྩ་བ་ནས་ཡོད་མ་རེད་དེ་མེད་པའི་ཚུལ་དེ་ཤེས་དགོས་རེད།

ཁྱེད་ཀྱི་དངོས་པོའི་དོན་དུ་ཕྲ་བའི་མི་རྟག་པ་མ་ཡིན་པ་ཡོད་མ་རེད་ཕྲ་བའི་མི་རྟག་པ་ང་ཚོ་མ་རྟོགས་པ་ཡིན་ཙང་ག་རེ་ཡིན་དང་མེད་ཅེས་བྱས་བློ་ལ་འཆར་ཐུབ་ཀྱི་ཡོད་མ་རེད་ད་རགས་པའི་མི་རྟག་པ་དཔེར་ན་ད་གིན་ང་ཚོ་ཡང་ཆུ་ཚོད་དགུ་དང་ཕྱེད་ཡོང་དུས་འདིར་ཚོགས་ཚོགས་པ་ཡིན་པ། ཚོགས་ཚོགས་ད་ནི་ཚོགས་འདུག་གོ་འདི་ཚོགས་ཚོགས་ནི་དེ་ག་ཡར་ལོག་མཁན་ཡར་ལོག་མར་ལོག་མཁན་མར་ལོག་ཅོག་ཙེ་ཕྱི་དག་བཙུགས་དཔེ་ཆ་འདྲ་བསྔོགས་སྐད་ཆ་བཤད་ཨ་མཆོག་ཉན་དཔེ་བཙོག་གི་ཡོད་ཅེས་བསྡད་བསྡད་བསྡད

and uh, uh, one uh, someone is explaining about the, the, teachings, and some people are listening to these and the teachings. Um, some are reading texts, and some people are taking notes. And after a few hours, and then this whole will be emptied

རྩྭ་མཆོག་གྲོང་ལ་རེད་དགོངས་པ་རྫོགས་ས། དེ་ནས་ཕར་ཕེབས་རྩྭ་མཆོག་གྲོང་ལ་ཕེབས། གཟིམས་ཁྲི་ཐ་མ་སྒང་ལ་བཞུགས། ཨ་ནི། དགེ་སློང་ཚོ་ལྟོས་ཤིག་དེ་བཞིན་གཤེགས་པའི་སྐུ་ནི་མཐོང་བ་དཀའ་འོ་གསུངས་སྟོད་གཡོགས་ཕར་བསལ་ནས་སྐུ་གཟུགས་ལ་ལྟ་ཤོག་གསུངས་པ་ཁྱེད་རང་ཚོས་སངས་རྒྱས་ཀྱི་སྐུ་དེ་མཐོང་ཁག་པོ་རེད་ད་རིང་མ་གཏོགས་མཐོང་ཡ་ཡོད་མ་ཡག་པོ་ཅིག་ལྟོས་ཤིག་གསུངས་སྐུ་གཟུགས་དེ་ཅིག་བསྟན་པ་རེད།

དེ་འདྲ་ཡིན་ཙང་ད་ང་རང་ཚོ་མི་རྟག་པ་དེ་སྒོམ་དགོས་ཡག་རྒྱུ་མཚན་དེ་རེད་ཆོས་ལ་སྐུལ་མ་ཡང་ཁོས་གཏོང་གི་རེད་ཆོས་ཀྱི་འགོ་ཡང་ཁོས་བཙུགས་གི་རེད། ཆོས་མཐར་ཕྱིན་བཅུག་ཡང་མི་རྟག་པ་བསམ་བློ་ཡོད་ན་ཆོས་མཐའ་ལ་སླེབས་བཅུག་གི་རེད་ཆོས་ཡར་རྒྱས་གཏོང་མཁན་ཡང་ཁོ་རེད་ཆོས་རྣམ་དག་བྱེད་ཡག་དེ་མི་རྟག་པ་དྲན་བྱེད་དགོས་རེད་མ་གཏོགས་འཆི་བ་མི་རྟག་པ་མ་དྲན་མཁན་གྱི་ཆོས་དེ་ལ། གས་བྲོ་བ་ཞིམ་པོ་ཡོད་མ་རེད།

and the second one is that um, uh, one does not you know, the practice the dharma, And the third is that even one practices Dhamma, one cannot practice Dhamma purely. Uh, and then uh, and then uh, fourth is that one will not in a practice in one will not practice Dhamma properly and sincerely.

པའི་རྗེས་འཛག་འཛག་ཅིག་རྟོགས་ཤེས་མཁན་ཡིན་ཆོས་རྣམ་དག་རེད་སྒྲུབ་པའི་མི་བུ་ཟིང་ཟིང་ཅིག་ཡག་པོ་ཅིག་པས་སྒྲུབ་གི་ཡོད་ནི། དེ་རིང་སྒྲུབ་སང་ཉིན་སྒྲུབ་ཉི་མ་ཁ་ཤས་སྒྲུབ་ཚར་ནས་འཆི་བ་མ་དྲན་ན་ཤི་རྒྱུ་མ་དྲན་ན་ཨ་གཡུགས་བཞག་གི་རེད། སྒྲུབ་པ་ལ་ནན་ཏན་བྱེད་གི་མ་རེད། and and even if in the practice you know the the dharma

ད་ང་ཆོས་རྩ་ནས་མ་བྱས་སྡིག་པ་ཞེ་དྲག་བསགས་ཤག་ད་འགྲོ་ས་དམྱལ་བ་མིན་འགྲོ་མིན་འགྲོ་བསམ་འགྱོད་པ་ཆེན་པོ་སྐྱེས། དེ་ནས་འགྱོད་པ་སྐྱེས་ནས་ཕན་གི་མ་རེད་ཤི་རན་པ་རེད་ཆོས་ནི་མི་འཇོན་རེད་བྱེད་ལོང་ཡོད་བ་མ་རེད་འཇོན་གི་ཡོད་མ་རེད་ནད་པ་ཉམ་ཐག་ཤི་ཆོག་ཆོག་རེད་ཨ་ནི་སེམས་ཁྲལ་བྱས་མྱ་ངན་གི་དཔེ་ཟུག་ངུ་ཟུག་སྙིང་ལ་ཟུག་ནས་ཅི་བྱེད་འདི་བྱེད་མེད་སྐད་ངན་ཤོར། ཤི་དུས་ཚ་འདི་བས་བ་ཞུ་ཤི་ཤི་སྡུག་སྐད་ལུང་པ་གང་ཤོར་ནས་ཤི་དགོས་ཡ་མལ་གྲོ་ཆོས་གྲགས་ལྟ་བུ་ཡིན། མལ་གྲོ་ཆོས་གྲགས་ཟེར་མཁན་མི་དྲག་ཅིག་རེད་བོད་ལ། མི་དཔེ་དྲག་ག་གང་ག་ལོག་གི་གྲོས་དྲི་ས་ཅིག་ཡིན་པ་རེད། and uh, uh, and if if if you're not in the mindful of death and impermanence and uh, then the lastness disadvantage of not being in the mindful of death is that one have to die regretfully and thinking that now i'm nearly to die but during my life i never in the practice in the dhamma i

གྲང་ལག་ཐབས་ཟིག་རེད་གྲང་དང་ལག་པ་གཉིས་རྒྱ་འདྲེ་ཤོར་ཤིག་དང། བྲང་ལག་འཐབ་ནས་དཔེ་མྱ་ངན་བྱས་དེ་རིང་མི་ཚོས་ཨ་ཙི་ཁྱེད་རང་དེ་འདྲ་མ་བྱོས་ཁྱོད་རང་མི་དྲག་ག་ཅིག་རེད་བ་དུས་འདི་འདྲ་བྱེད་མདོག་མི་དཔེ་ཟེར་ལབ་དུས་འོ་ད་ཁྱོད་ཚོས་ང་མི་དྲག་ག་གྲལ་ལ་ཆ་བཞག་ཙང་ང་འདི་བྱུང་བ་རེད། ཨ་ནི། ཤི་ཁར་འགྱོད་པ་བྱས་མ་ཕན་པ་རེད་ཕན་གི་མ་རེད་བ་དེ་དཔེ་བཀོད་ས་ཅན་མལ་གྲོ་ཆུ་གྲལ་དང་བུ་བུ་སེ་ཡ་དེ་དཔེ་ཆའི་ནང་ལ་ཡོང།

གས་ཡོད་མ་རེད། ཚེ་འདི་ལ་བསམ་བློ་ཤ་སྟག་གཏོང། དཔེ་མཐོ་བ་ལ་དཔེ་ཕྲག་དོག་བྱེད། མཉམ་པ་ལ་འགྲན་སེམས་བསྐྱེད། དམའ་བ་ལ་དཔེ་མཐོ་གནོན་བྱེད། རང་གཅིག་གོ་ཡ་དྲག་པོ་གཅིག་ཡིན། ཅེས་ཨ་ཡུང་རྟ་ཁ་ཞན་པ་དེ་འདྲ་གཅིག་ཡོང་དགོས་ཡ་གི། དཔེ་ཆོས་ཆོས་སུ་མི་འགྲོ་བསྡད་དགོས་ཡ་དེ་མི་རྟག་པ་མ་དྲན་པའི་རྐྱེན་གྱིས་བྱུང་བ་རེད།

དགོན་པ་གཅིག་གི་གྲྭ་པ་ནང་འཁྲུག་ཤོར་ཡག་འདི་ཚོ་ཧ་ཅང་གི་སྡིག་པ་ཆེན་པོ། ནང་འཁྲུག་བཟོ་མཁན་ཁོ་ཐག་ཨ་ལ་ལ་སྡིག་པ་ཞེ་དྲག་གི་དེ་ཡིན་ཙང་བཀའ་གདམས་པའི་དགེ་བཤེས་ཤ་ར་བ་ཟེར་མཁན་དེ། ཤི་བའི་སྐུ་དུས།